ཆོས་སྒྲུབ་པའི་མཐུན་རྐྱེན་དེ་འདྲ་རེད་བ། སྦྱིན་པ་གཏོང་ཡག་གི་མཐུན་རྐྱེན་དང། ཆོས་སྒྲུབ་པའི་མཐུན་རྐྱེན་ལས་འགྲོ་ངེས་ཤེས་པ་གཅིག་མ་གཏོགས་སྤྲད་ཀྱི་མེད་ཟེར། གང་ཉོན་མ་འདི་སྤྲད་ཀྱི་མེད་རེད་དྲན། ཛམ་བྷ་ལ་དཀར་པོ་དེ་ལ་ཟེར་ཨོ་དེ་ཁས་ལེན་ཡོད་རེད། ཨོ་དེ་དང་མཐུན་པར་ཡང་ང་རང་ཚོ། དེ་འདྲ་ག་ཚོད་ག་ས་ག་ལ་ཛམ་བྷ་ལ་ཆུ་སྦྱིན་ཆུ་བླུག་དེ་ས་མང་པོ་འདུག་བ་དང། དེ་མང་པོ་འདུག་ད་དེ་རྒྱུ་མཚན་དེ་རེད། རེད་བ། ཨོ་དེ་བྱས་དོན་ནི་ད་ལྟ་གཏོར་དེབ་ནང་ལ་ཛམ་བྷ་ལ་རིགས་ལྔ།

གཞན་གཅིག་ལ་ནི་སེམས་ཅན་གྲངས་མེད་པ་དེ་འདྲ་བྱུང་རེ་དེ་ཚོ་ལ་སྦྱིན་པར་བྱེད་པ་ལས་ཡི་དྭགས་གཅིག་ལ་སྦྱིན་པར་བྱེད་པ་དེ་ནི་ལྷག་པ་ཡིན། ག་རེ་ཟེར་ན་ལས་ངན་པའི་སེར་སྣ་གི་འབྲས་བུ་གི་དབང་གིས་ད་བསྐམ་ཆགས་ཞོར་གྱི་ཡོད་རེ་བ། བ་དན། ཡི་དྭགས་གཅིག་ལ་སྦྱིན་པར་བྱེད་པ་ལས་ཁ་ལ་མེ་འབར།

ད་མགྲོན་ཚན་སོ་སོ་གི་ནང་ནས་སེམས་ཅན་ཉམ་ཆུང་བ་ཞ་བོ་འཐེང་པོ་ལོང་བ། མགོན་མེད་པ་དེ་འདྲ་མང་པོ་ཡོད་རེད་པ། འོ་དེ་ཚོ་ཐམས་ཅད་ཡང་མདུན་ལ་ཡོང་ནས་ཁོང་ཚོ་ཐམས་ཅད་ལ་སྦྱིན་པ་འདི་ཕུལ་བའི་དམིགས་པ་བྱས་ཡིན་པ་རེད་དེ་ལ་གཏོར་ཟེར། འོ་དེ་རེད་ཨོཾ་མ་ཎི་པདྨེ་ཧཱུྃ་རེད་དང་དེ་ཡང་ལེ། མ་དག་ཞིང་གི་མགྲོན་དང་བརྒྱ་རྩ་ད་འདི་ཁ་ཐུག་ལ

ཡང་དག་པའི་མཐའ་མངོན་དུ་བྱེད་ཟེར་ན་དེ་ག་རེ་བ། དེ་ཡིན་དུས་ཆོས་ཉིད་ཀྱི་སྟོབས་ཀྱིས་འདི་ཧ་ལས་པ། དེ་ནས་དེ་ག་ལ། ཆོས་ཅན། ཆོས་ཅན། ཀུན་རྫོབ་རྒྱུ་འབྲས་བསླུ་བ་མེད་པའི་སྟོབས་དེ་ཡང་རྟེན་འབྲེལ་གྱི་སྟོབས་དེ་ཡོད་རེ་བ། དེ་ཡིན་ད། འོ་དེ་ཚོ་ལ་བརྟེན་ནས། སྟོབས་དེ་དག་རྒྱུན་འོང་དུས་དེ་ནས་ག་ཟེར་འཕགས་པ་རྣམས་ལ་མཆོད་ན་ཡང་ཐུབ་ཀྱི་རེད། ཆོས་བརྒྱུད་བ། སེམས་ཅན་རྣམས་ལ་ཕན་གདགས་ཕྱིར། ཨ་ནི་དོན་རྣམས་གང་དག་བསམས་པ་ཀུན་དེ་དག་ཐམས་ཅད་ཅི་རིགས་པ་སེམས་ཅན་རྣམས་ལ་སྦྱིན་པ་གཏོང་ཡང་དེ་ནི་ཐུབ་ཀྱི་རེད་ཡང་ཐོགས་པ་མེད་པར་འབྱུང་གྱུར་ཅིག་ཟེར་བ་དག་དེ་ཡིན།

གཞན་ལ་ཕན་ཐོགས་རྒྱ་ཆེན་པོ་བྱེད་དགོས་རེད་དེ། ཡིན་དེ་ཡིན། རེད་བ། ཡིན་དེ་ཡིན་དེ་ཨ་ལས་དང་པོ་ཁོ་རང་གི་གོམ་པ་དང་པོ་འདྲ་བ་དེ་བ་དེ་འདྲའི་ཅིག་གི་སྒོ་ནས་ཚུགས་ཐུབ་བ་ཅིག་རེད་བ། ག་ཚོད་ཡིན་ན་མང་བ་ཉུང་ན་ཡག་རེད་བ། ག་རེ་ཡིན་ན། ཨོ་ད་ཐུགས་ཟེར་དེ་འདྲའི་ཅིག་བྱེད་དུས་ང་རང་དེ་ནས་སྐྱོན་མང་པོ་ཅིག་ལག་གི་རེད་བ་དེ་ཡིན་དུས་ཨ་དེ་ཚོ་ང་རང་ཚོ་ད་དགེ་བཤེས་གཉིས་ལ་མ་ཞུ་གི་མ་རེད་དེ་ཡིན་ན་ཡང་ད་ང་ཚོ་ང་ལྟ་བས་ན་ཉོན་མོངས་ལ་གང་བྱེད། ཨ་དེ་བྱས་དུས་དེ་འདྲའི་ཤུགས་མ་ཐུག་དཔེ་མང་པོ་ཐོན་འགྲོ་གི་འདུག

དེ་ལྟར་གཏོར་མའི་དམ་ཚིག་དེ་ལ། གཏོར་མའི་དམ་ཚིག་དེ་ག་རེ་ཡིན་ཟེར་ན་མ་ཆག་པ་གཏོང་བ་འདི་ཡིན་ཟེར། བྱུང་ན་ད་བཀའ་གདམས་པའི་ཕྱག་སྲོལ་བྱས་ན་གཏོར་ཚིག་ཞུས་ཚར་དུས་ད་ནི་མ་ཆག་པ་གཏོང་དགོས་དོ། ད་ང་རང་ཚོ་དེ་འདྲའི་རང་ད་བྱས་ཐུབ་ན་དཔེ་ཡག་པོ་རེད་སྐུ་ཚེ་དེ་ལ་གཏོར་མའི་ཉམས་ལེན་གནང་ཐུབ་ན་ཧ་ཅང་ཡག་པོ་རེད། ད་དེ་ལྟར་གནང་མ་ཐུབ་པ་གནང་མ་ཐུབ་ན་ང་ཚོའི་རིན་པོ་ཆེ་གིས་ལོ་གཅིག་ལ་མ་ཆག་པ་གཏོང་ཐུབ་དགོས་རེད་གསུངས་འདུག་ད་འདི་སོ་སོ་དགེ་བཤེས་བཏང།

གང་བྱས་བཏང་དུས་གང་ལེན་དེ་ཆོ་ག་དེ་ཚོའི་བློ་ལ་ལེན་བྱས་ན་སྟབས་བདེ་བ་ཡོད་ས་རེད། དེ་ནས་བས་མགྱོགས་པོ་མགྱོགས་པོ་རེད་ད། སྐར་མ་བཞི་བཅུ་ས་མགྱོགས་ན་སུམ་ཅུ་ས་དེ་འདྲའི་ནང་ལ་ཚར་འགྲོ་འདུག་ཟེར་གི། ཨོ་ད་དོ་ཟེར་བྱས་ནས་ད་ནི་ཉམས་ལེན་དག། གནད་འགག་འདྲ་བ་སྐྱེ་བ་དག་དེ་འདྲའི་རེད་བྱས་ད་ངས། ཞུ་ཡ་གཅིག་དེ་འདྲ་ཡིན་ད་དེ་ནས་འགྲོ་སྟངས་འདྲ། ལ་སོགས་དེ་འདྲའི་དག་དེ། ལྷ་སྐྱབས་རྗེ་གླིང་རིན་པོ་ཆེ་གི་གསན་ས་སྐྱབས་རྗེ་ཕ་བོང་ཁ་པ་བདེ་ཆེན་སྙིང་པོ་སྐུ་མདུན་ནས་ཡིན་ས་རེད། ཕ་བོང་ཁ་པ་བདེ་ཆེན་སྙིང་པོ་གི་གསན་ས་དེ་སྐྱབས་གནས་ཅོ་ནེ་བླ་མ་རིན་པོ་ཆེས་ད་བཅར་བཀྲ་ཤིས་བྱེད་མཁན་སྡེ་ཁྲི་ཡོངས་འཛིན་རིན་པོ་ཆེས་ཨོ་དེ་རེད་དམ། ཁོང་གི་གསན་ས་ཨ་ཁུ་ཤེས་རབ་རྒྱ་མཚོ་ཡིན་གྱི་རེད། ཨོ་དོ་ཟེར་མཁན་ནས་བཀྲ་ཤིས་བྱེད་ནས། ད་དང་པོ་ཨ་ལེ་པཎ་ཆེན་བློ་བཟང་ཆོས་རྒྱལ་མཚན་ནས་མ། དཔལ་མང་དཀོན་མཆོག་རྒྱལ་མཚན་ནས་དེ་ནི་མ་མ་མ། མདོ་སྨད་ཕྱོགས་ལ་མ་རྒྱུད། བ་དེ་ལས་གཞན་ནི་བར་ལམ་ཅིག་ལ་དབུས་ཕྱོགས་ལ། ཁྲིད། བླ་ཁྲིད་དོ་སྣང་གནང་མཁན་ཡང་ཞེ་དྲག་ཡོད་ས་མ་རེད། ཨོ་དེ་བྱས་ལ་ནི་ཆེས་སོན། ཨོ་རྟོག་ཟེར་བྱས་ནས་ཁྲིད་རྒྱུན་ཡང་བོད་ལ་ག་རེ་ཟེར་ལྷ་ས་ལ་ཡང། ཁྲིད་རྒྱུན་ཡང་བས་སྡེ་བ། མདོ་སྨད་ནས་ཡང་དག་སྡེ་བ་རེད། ཨོ་ཡང་དག་དེ་འདྲའི་བྱེད་ཞོར་དག་དེའི་འོག་ཏུ་རྒྱུད་པ་ནང་བ་དེ་འདྲ་བྱེད། དག་དེ་གསོལ། དེ་ནི་ལོངས་སྤྱད་འདོད་དག་དེ།

བརྒྱད་ཅུ་གྱ་གསུམ་ལག་ལ་དང་དུས་འཁོར་དབང་ཆེན་གནང་བྱས། དེ་ལ་དུས་འཁོར་ལ་འགྲོ་བ་དང། དེ་རྒྱུད་སྟོད་གྲྭ་ཚང་གི་ད་ལྟ། གནས་འཛིན་གྲྭ་པ་གྲྭ་པ་གསུམ་ཡོད། འོ་དེ་ལ་གྲྭ་པ་གཅིག་དགེ་ཨ་རྒྱམ་ཟེར་མཁན་ཅིག་རེད། ཁོས་ཁོང་གིས་གསུངས་འདུག། ད་གསོལ་བཏང་ཡང་དེ་ལ་ཨ་ནུ་ཕན་ཡོན་ཡོད་བ་དེ་ད་སྔོན་ཚུན་ཚིག་སྒྲུབ་འདྲ་བོ་ཆགས་སོང་ཟེར། གསུངས་འདུག། དེ་ནས་ག་འདྲས་ཆགས་སོང་ཟེར་ནས། ཞེ་འདོད་ག་ལ་ནས་དེ་མོའི་ལོང་པ་དང་ག་བ་ག་ཚ་འདུག་ད་འདི་རང་ལ་ཡོད་འདུག།

ཨ་ཁུ་ཞོ་རྒྱག་ས་ལ་འགྲོ་དུས་གང་ལ་ཐོག་རྒྱལ་པོ་ཡིན་ན་འདྲ། མ་བུ་སྤྲང་པོ་ཐོག་མགོ་ཁུར་མཁན་ཡིན་ན་མཉམ་སྡོད་རེད་མི་འགས་གང་དགའ་དེ་རེད། ད་དེའི་ཚེ་ལ་དེ་ནས་ཕན་པ་དེ་དམ་པའི་ཆོས་རིན་པོ་ཆེ་དང་དགེ་བའི་བག་ཆགས་ཅིག་ཡོད་ན་ཕན་གི་རེད། འོ་དེ་བྱས་ཏེ་ད་ང་རང་སོགས་རྟེན་ཁྱད་པར་ཅན་འདི་འདྲ་ཐོབ་གཞུང་ལམ་ལ་ཐུག་ས་འདི་འདྲའི་བྱས་ནས་སྐལ་བ་བཟང་པོ་འདི་འདྲའི་ཅིག་རེད་དེ་བྱས་ཙང་ད་ང་ཚོ་ལས་དེ་ནས་ཆོས་སྒྲུབ་པའི་ཐང་མཐུན་རྐྱེན་ལ་ང་ཚོ་ལས་ལྷག་པ་ཅིག་ད་གསེར་གྱི་ཞུ་མར་འཁྱེར་ནས་བཙལ་བ་ཡིན་ན་རག་མ་རེད།